ཐེངས་འདིའི་ལེ་ཚན་འགོ་ཁྲིད་ཞུ་མཁན་ང་བློ་བཟང་ཡེ་ཤེས་ཡིན། བཀྲ་ཤིས་བདེ་ལེགས། ངས་དེ་རིང་གི་ལེ་ཚན་དེའི་ནང། འདས་པའི་གཟའ་འཁོར་གྱི་ནང་ཨ་མི་རི་ཀའི་སྲིད་འཛིན Biden སྲིད་གཞུང་གིས་ལྷོ་ཀོ་རི་ཡའི་སྲིད་འཛིན Yoon Suk Yeol ཨ་མི་རི་ཀར་གཞུང་འབྲེལ་གཟིགས་སྐོར་ལ་མགྲོན་འབོད་བརྒྱུད་སྣེ་ལེན་གཟབ་རྒྱས་ཤིག་ཞུས་པ་དང། ཨ་རིའི་གྲོས་ཚོགས་ངོས་ནས་ཀྱང་ཁོང་གྲོས་ཚོགས་ཚང་འཛོམས་ལ་གསུང་བཤད་གནང་བར་གདན་ཞུ་བརྒྱུད་ཆེ་མཐོང་ཆེན་པོ་གནང་ཡོད་པས། དེ་ལྟར་གནང་དགོས་པའི་ཆབ་སྲིད་ཀྱི་འབྲེལ་བའི་རྒྱབ་ལྗོངས་དང། ལྷོ་ཀོ་རི་ཡའི་སྲིད་འཛིན་མཆོག་གིས་གྲོས་ཚོགས་ལ་གནང་བའི་གསུང་བཤད་ཀྱི་སྙིང་དོན། རྒྱ་ནག་བཅས་པའི་གནད་དོན་དེ་ཚོར་ལྟ་སྟངས་སོགས་ནང་དོན་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ད་ལྟ་འཛམ་གླིང་སྤྱི་ལ་ཡར་གདོང་ལེན་བྱ་དགོས་པའི་གནད་དོན་ཛ་དྲག་ཆེ་ཤོས་དེ་ག་རེ་ཆགས་ཡོད་རེད་ཞེས་བརྗོད་པ་ཡིན་ན། དེ་ནི། སྔར་ལོ་ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱིས་ཉེ་ཁུལ་ཁྱིམ་མཚེས་ཡུ་ཀེ་རེན་ལ་བཙན་འཛུལ་དཔུང་འཇུག་གི་དམག་འཐབ་བྱེད་བཞིན་པའི་གནད་དོན་དེ་ཡིན་པ་རེད། འོན་ཀྱང་རྒྱལ་སྤྱིའི་ཆབ་སྲིད་དཔྱད་ཞིབ་པ་ཚོས། ཡུ་ཀེ་རེན་གྱི་དམག་འཁྲུག་མ་བྱུང་བའི་གོང་དང་ཕྱིས་འབྱུང་དམག་འཁྲུག་དེ་མཇུག་བསྒྲིལ་བའི་རྗེས་སུའང་འཛམ་གླིང་སྤྱིའི་ཞི་བདེ་བརྟན་ལྷིང་ལ་ཉེན་ཚབས་ཆེ་ཤོས་དེ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་དབང་འཛིན་བྱེད་བཞིན་པའི་རྒྱ་ནག་དམར་པོའི་སྲིད་གཞུང་དེ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཐེངས་འདིའི་ལྷོ་ཀོ་རི་ཡའི་སྲིད་འཛིན་གྱིས་ཨ་མི་རི་ཀའི་ནང་བསྐྱངས་པའི་གཟིགས་སྐོར་གྱི་རྒྱབ་ལྗོངས་ཀྱི་དམིགས་ཡུལ་དེ་ཉིད་ཀྱང། གནད་དོན་གཙོ་བོ་ཞིག་རྩ་དོན་དེ་དང་འབྲེལ་བ་ཆགས་ཀྱི་ཡོད་པ་རེད། ལྷོ་ཀོ་རི་ཡ་དང་ཉི་ཧོང་གཉིས་ལ་རྫོགས་མཐའ་མེད་པའི་སུན་གཙེར་བཟོ་མཁན་ཉེ་ཁུལ་ས་འབྲེལ་བྱང་ཀོ་རི་ཡའི་ཀིམ་ཇོང་ཨུན་གྱི་མི་གཅིག་དབང་འཛིན་པས་སྲིད་དབང་བསྐྱངས་པའི་བྱང་ཀོ་རི་ཡ་ནས་ཡོང་གི་ཡོད་ཀྱང། བྱང་ཀོ་རི་ཡའི་དམར་པོའི་སྲིད་གཞུང་གི་མགོན་སྐྱབས་རྒྱ་ནག་ཡིན་པས་རྒྱ་ནག་གིས། ཐེ་ཝན་བྱས་པ་བཙན་བཟུང་བྱ་རྒྱུའི་འཇིགས་སྐུལ་བྱེད་བཞིན་པའི་བྱེད་པ་འདི་ཡིས་ཉེ་ཁུལ་ཉི་ཧོང་དང་ལྷོ་ཀོ་རི་ཡ་གཉིས་ཀྱི་རྒྱལ་སྲུང་གི་བདེ་འཇགས་ལའང་ཉེན་ཚབས་ཆེན་པོ་ཞིག་གྱུར་ཡོད་པ་དང། ཨ་མི་རི་ཀས་རྒྱ་ནག་གིས་འཛམ་གླིང་སྤྱིའི་བདེ་འཇགས་ལ་ཉེན་ཚབས་བཟོ་བཞིན་པའི་གནད་དོན་ལ་ཡང་གདོང་ལེན་ཆེད་རྒྱ་ནག་ཕྱོགས་ནས་ཐད་ཀར་སྲུང་སྐྱོབ་ཀྱི་དཀའ་ངལ་འཕྲད་པ་དང། འཕྲད་སྲིད་པའི་མངའ་ཁུལ་རྒྱལ་ཁབ་ཁག་མཉམ་རུབ་ཀྱི་ཐོག་ནས་རྒྱ་ནག་ལ་དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་གདོང་ལེན་བྱ་དགོས་པའི་གནད་འགག་དང་འབྲེལ། འདིའི་ཐད་དཔེར་ན་ཨ་མི་རི་ཀས་སྣེ་ཁྲིད་པའི Quad སྟེ་ཨ་མི་རི་ཀ་དང་ཉི་ཧོང། རྒྱ་གར། ཨོ་སི་ཀྲོ་ལི་ཡ་བཅས་པའི་མནའ་འབྲེལ་དང། ཡང་ཨ་མི་རི་ཀས་ཨ་མི་རི་ཀ་དང་དབྱིན་ཡུལ་ཨོ་སི་ཀྲོ་ལི་ཡ་བཅས་པ་མཉམ་ལས་ཀྱི་གོང་བུ AUKUS ཅེས་པའི་མནའ་འབྲེལ་འགོ་ཁྲིད་ཞུས་པའི་ཐོག་གནད་འགག་གི་དུམ་བུ་གལ་ཆེ་གཅིག་ལྷོ་ཀོ་རི་ཡ་དེ་ཆགས་ཀྱི་ཡོད་པ་རེད། ལྷོ་ཀོ་རི་ཡ་ནི་དེང་གི་ཆར་ད་ལྟ་འཛམ་གླིང་ནང་དཔལ་འབྱོར་འཕེལ་རྒྱས་ཆེ་བའི་རྒྱལ་ཁབ་ཨང་བཅུ་པ་དེ་ཡིན་པ་དང་རྒྱལ་སྤྱིའི་ཐོག་འཕྲུལ་ལས་འཛུགས་སྐྲུན་དང། གློག་བརྙན་འཁྲབ་སྟོན་དང་རོལ་དབྱངས་བྱས་པའི་འཁྲབ་ཁྲིད་ཀྱི་ཐོག་ནས་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་དུ་རིག་གཞུང་གི་ཤུགས་རྐྱེན་མི་ཆུང་བ་ཞིག་སྤྲོད་ཐུབ་མཁན་ཞིག་དང། རྒྱལ་སྤྱིའི་ནང་གོ་མཚོན་ཕྱིར་ཚོང་གི་ཐད་ལའང་རྒྱལ་ཁབ་ཨང་དགུ་པ་དེ་ཆགས་ཡོད་པ་བཅས། གང་ཅིའི་ཐད་ནས་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་པ་དང། ཉི་ཧོང་དང་ལྷོ་ཀོ་རི་ཡ་གཉིས་ནི་ཨ་མི་རི་ཀའི་ནེ་ཀྲོ་སྟེ་བྱང་མཚོ་ཨེ་ཏི་ལན་ཏིག་ཆིངས་ཡིག་སྒྲིག་ཁུངས་ཀྱི་མནའ་འབྲེལ་རྒྱལ་ཁབ་མ་ཡིན་པའི་མཐུན་གྲོགས་རྒྱལ་ཁབ་གལ་ཆེ་བ་གཉིས་པོ་དེ་ཡིན་པ་རེད། འོན་ཀྱང་དཀའ་ངལ་གྱི་གཞི་རྩ་གཅིག་ཉི་ཧོང་དང་ལྷོ་ཀོ་རི་ཡ་ཁྱིམ་མཚེས་རྒྱལ་ཁབ་གཉིས་ཀྱི་བར་དམག་ཆེན་གཉིས་པའི་སྐབས་ལས་འཕྲོས་པའི་ཉི་ཧོང་གིས་ལྷོ་ཀོ་རི་ཡར་བཙན་འཛུལ་མནར་གཅོད་བཏང་བའི་གནད་དོན་གྱི་རྨ་ཁ་དེ་མ་སོས་པར་གང་འཚམ་གནས་ཡོད་པའི་རྒྱུ་མཚན་ལ་བརྟེན་ཨ་མི་རི་ཀའི་མཐུན་གྲོགས་ཕྱོགས་གཉིས་ཀྱི་བར་ད་བར་བློ་གཏད་ཡིད་ཆེས་འཕེར་བའི་འབྲེལ་བ་དམ་ཟབ་ཞིག་སྐྱོང་མ་ཐུབ་པར་གནས་ཡོད་པ་དང། ཡིན་ནའི་ཉེ་བའི་ཆར་ལྷོ་ཀོ་རི་ཡའི་སྲིད་འཛིན་ཡུན་སོལ་ཡུལ་གྱི་གཞུང་འཛིན་འགོ་ཁྲིད་འོག་བྱང་ཀོ་རི་ཡའི་ཕྱོགས་ནས་ལྷོ་ཀོ་རི་ཡ་དང་ཉི་ཧོང་གཉིས་ཀར་ཉེན་བརྡ་ཆ་ཅན་འདྲ་བོ་འཕྲད་བཞིན་པའི་ཉེན་ཚབས་ལ་གདོང་ལེན་གྱི་ཆེད་དུ། དགྲ་བོའི་དགྲ་བོ་གཉེན་ཡིན་ཞེས་པའི་དཔེ་ལྟར་ལྷོ་ཀོ་རི་ཡ་དང་ཉི་ཧོང་གཉིས་ཀྱི་བར་ད་བར་སླར་གསོ་མ་ཐུབ་པའི་འབྲེལ་ལམ་གང་འཚམ་ཞིག་ཡར་རྒྱས་གཏོང་ཐུབ་ཡོད་པར། ད་ཆ་སྲིད་དོན་དཔྱད་ཞིབ་པ་མང་པོ་ཞིག་གིས Quad ཞེས་པའི་ཨ་རི་དང་རྒྱ་གར་ཨོ་སི་ཀྲོ་ལི་ཡ་ཉི་ཧོང་བཅས་པའི་སྒྲིག་ཁོངས་ནང་ལྷོ་ཀོ་རི་ཡའང་མགྲོན་འབོད་བྱ་དགོས་པའི་བསམ་ཚུལ་བརྗོད་ཀྱི་ཡོད་པ་དང། ཡང་ཁག་ཅིག་གིས་ཨ་མི་རི་ཀས་ཨུ་རུ་སུའི་དམར་པོའི་སྲིད་དབང་ལ་གདོང་ལེན་གྱི་ཆེད་ཡུ་རོབ་རྒྱལ་ཁབ་ཁག་དང NATO ཞེས་པའི་བྱང་མཚོ Atlantic དམག་དོན་སྒྲིག་འཛུགས་བཙུགས་ཏེ། ཡུ་རོབ་ཀྱི་མངའ་ཁུལ་ལ་སྲུང་སྐྱོབ་ཐུབ་པ་ལྟར། ད་ཆ་ལྷོ་ཀོ་རི་ཡ་དང་ཉི་ཧོང་གཙོས་པའི་ཨེ་ཤི་ཡ་མངའ་ཁུལ་རྒྱལ་ཁབ་ཁག་དང་མཉམ་ལས་ཀྱིས་རྒྱ་ནག་དམར་པོའི་སྲིད་དབང་གི་བཙན་འཛུལ་དཔུང་འཇུག་ལ་གདོང་ལེན་གྱི་ཆེད Asian NATO སྟེ་ཨེ་ཤི་ཡའི་ནེ་ཏྲོ་སྒྲིག་འཛུགས་ཞེས་པ་ཞིག་གསར་འཛུགས་བྱ་དགོས་པའི་དུས་ལ་སླེབས་ཡོད་པའི་འབོད་སྒྲ་སྒྲོག་མཁན་ཡང་ཇེ་ཆེར་འགྲོ་གི་ཡོད་པ་རེད། བྱས་ཙང་ད་རིང་ཨ་མི་རི་ཀས་ལྷོ་ཀོ་རི་ཡའི་སྲིད་འཛིན་མཆོག་ཨ་རིའི་ནང་གཞུང་འབྲེལ་གཟིགས་སྐོར་ལ་གདན་ཞུ་དང། དམིགས་བསལ་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ཀའི་སྤྱི་མོས་ཀྱི་ཐོག་ནས་ལྷོ་ཀོ་རི་ཡའི་སྲིད་འཛིན་མཆོག་གྲོས་ཚོགས་གོང་འོག་ཚང་འཛོམས་ལ་གསུང་བཤད་གནང་བར་གདན་ཞུ་བརྒྱུད་ཆེ་བསྟོད་ཆེན་པོ་ཞུ་དགོས་པའི་གནད་འགག་ཀྱང་དེ་ནས་རྟོགས་ཐུབ་ཀྱི་ཡོད་པ་རེད།

རང་དབང་དང་དམངས་གཙོའི་མཚོན་རྟགས་ཤིག་ཡིན་པ་དང་ཚོགས་ཁང་དེ་ནི་རྩ་ཁྲིམས་ཀྱི་བླ་སྲོག་གནས་སའི་ལྟེ་གནས་དེ་ཡིན་ལ། བཞུགས་གྲལ་གཡས་གཡོན་གང་དུ་བཞུགས་མིན་ལ་མ་ལྟོས་པར། གྲོས་ཚོགས་ཀྱི་ཚོགས་ཁང་དེའི་ནང་བཞུགས་པའི་གྲོས་ཚོགས་འཐུས་མི་ཡོངས་རྫོགས་ལྷོ་ཀོ་རི་ཡར་རྒྱབ་སྐྱོར་གནང་མཁན་གྱི་གྲོགས་པོ་ཡིན་པ་གསུངས་ཡོད་པ་རེད། ལྷོ་ཀོ་རི་ཡའི་སྲིད་འཛིན་མཆོག་གིས་ཨ་མི་རི་ཀས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་ལྷོ་ཀོ་རི་ཡར་དམག་འཁྲུག་གི་ནང་རྒྱབ་སྐྱོར་གནང་སྟེ་སྲུང་སྐྱོབ་གནང་བར་བཀའ་དྲིན་རྗེས་དྲན་ཞུས་ཡོད་པ་དང་ཁོང་གི་གསུང་བཤད་ནང། ཨ་མི་རི་ཀའི་དམག་དཔུང་སྟོང་ཕྲག་མང་པོས་ཞི་བདེ་རྒྱ་མཚོའི་ཁུལ་དུ་ཆགས་པའི་ཁོང་གི་རྒྱལ་ཁབ་ཀྱི་རང་དབང་སྲུང་སྐྱོབ་ཀྱི་ཆེད་དུ་རང་སྲོག་བློས་གཏོང་གནང་བར་བཀའ་དྲིན་ཆེ་ཞེས་དང། ཨ་མི་རི་ཀའི་རྒྱལ་ཁབ་དེའི་བུ་དང་བུ་མོ་ཚོས་རང་གི་མི་ཚེའི་ནང་མཐོང་མྱོང་མེད་པའི་ལུང་པ་ཞིག་དང་རང་དང་ཐུག་འཕྲད་བྱུང་མྱོང་མེད་པའི་མི་མང་གི་སྲུང་སྐྱོབ་ཀྱི་ཆེད་དུ་རང་སྲོག་བློས་གཏོང་བྱས་ཡོད་ཅེས་རྗེས་དྲན་ཞུས་ཡོད་པ་རེད།

རྒྱལ་ཁབ་ཕྱོགས་གཉིས་ཀྱི་བར་གཞུང་འབྲེལ་འབྲེལ་བ་བཙུགས་ནས་ལོ་ངོ་བདུན་ཅུ་འཁོར་བའི་རྟེན་འབྲེལ་སྲུང་བརྩི་དང་བསྟུན་གདན་ཞུ་གནང་ཡོད་པ་དང། ཨ་རིའི་སྲིད་འཛིན་མཆོག་གིས་ཕྱི་ཚེས་ཉི་ཤུ་དྲུག་རེས་གཟའ་ལྷག་པའི་ཉིན། ལྷོ་ཀོ་རི་ཡ་དང་ཨ་མི་རི་ཀ་གཉིས་འབྲེལ་ཐག་ཉེ་པོ་ཡོད་པ་གསལ་སྟོན་གྱི་ཆེད་དུ་སྲིད་འཛིན་སྐུ་འཁོར་ལ་གཞུང་འབྲེལ་གསོལ་སྟོན་རྒྱས་པོ་ཞིག་འདེགས་འབུལ་ཞུས་ཡོད་པ་རེད། ཨ་མི་རི་ཀ་དང་ལྷོ་ཀོ་རི་ཡ་གཉིས་ཀྱི་གཞུང་འབྲེལ་འབྲེལ་བ་དེས་དེ་སྔ་འཛམ་གླིང་དམག་ཆེན་གཉིས་པའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་ལྔ་བཅུ་ང་གསུམ་གྱི་ཀོ་རི་ཡ་ལྷོ་བྱང་གཉིས་ཀྱི་དམག་འཁྲུག་ནས་འགོ་བཙུགས་ཡོད་པ་དང། སྐབས་དེར་རྒྱ་ནག་དང་ཨུ་རུ་སུ་དམར་ཤོག་རྒྱལ་ཁབ་གཉིས་ཀྱིས་བྱང་ཀོ་རི་ཡར་རྒྱབ་སྐྱོར་བརྒྱུད་ལྷོ་ཀོ་རི་ཡར་བཙན་འཛུལ་དཔུང་འཇུག་གི་དམག་འཐབ་བརྩམས་པར་ཨ་མེ་རི་ཀ་དང་ཨ་རིའི་མཐུན་གྲོགས་ནས་ལྷོ་ཀོ་རི་ཡའི་རྒྱབ་ཏུ་ལངས་ཏེ་དཔུང་རོགས་བྱས་པའི་དུས་སྐབས་ནས་འགོ་བཙུགས་ཡོད་པ་རེད། ལྷོ་ཀོ་རི་ཡར་བྱང་ཀོ་རི་ཡའི་ནང་མི་གཅིག་དབང་འཛིན་རིང་ལུགས་ཀྱིས་བསྐྱངས་པའི་སྲིད་གཞུང་གི་ཐོག་ནས་ལྷོ་ཀོ་རི་ཡའི་ཕྱོགས་སུ་རྡུལ་ཕྲན་གོ་མཚོན་དང་མེ་ཤུགས་འཕུར་མདའ་རྒྱུན་ཆད་མེད་པར་ཚོད་ལྟ་བྱེད་བཞིན་པའི་འཇིགས་སྐུལ་ལ་གདོང་ལེན་བྱ་དགོས་པར་གྱུར་ཡོད་པ་དང། ཁོང་ནས་ད་རིང་ཨ་རིའི་གྲོས་ཚོགས་ལ་གསུང་བཤད་ཀྱི་ནང་དུའང། བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་བཟོ་སྐྲུན་གྱི་ལས་འཆར་དང་འཁོན་འཁྲུག་སློང་གཞིའི་བྱེད་སྟངས་དེ་ཚོས་ཀོ་རི་ཡའི་མཚོ་གླིང་གི་ཁུལ་དང་དེའི་ཕྱི་རོལ་གྱི་བདེ་འཇགས་ལ་ཉེན་ཚབས་གང་ཅི་བཟོ་བཞིན་ཡོད་པ་དང་དེའི་ཁྲོད་དམིགས་བསལ་ཆབ་སྲིད་ཀྱི་དྲིལ་བསྒྲགས་ལོག་པ་དང། གནས་ཚུལ་རྫུན་མ་མང་དག་ཅིག་འཛམ་གླིང་ས་ཕྱོགས་གང་སར་སྤེལ་བཞིན་པ་འདི་ཡིས་གཞུང་འཛིན་དམངས་གཙོའི་ལམ་ལུགས་ལ་ཉེན་ཚབས་ཤུགས་ཆེ་ཞིག་བཟོ་བཞིན་ཡོད་ན་ང་ཚོས་གཡོ་ཁྲམ་དེ་རིགས་དང། རྫུན་བཟོའི་ལས་དོན་དེ་རིགས་ཀྱི་འོག་ལ་མགོ་སྐོར་མ་ཐེབས་པ་བྱ་དགོས་ཞེས་དང་ང་ཚོས་རང་དབང་དམངས་གཙོའི་དོན་དུ་ཁྲག་དང་རྔུལ་ནག་གི་དཀའ་ལས་བརྒྱབ་ནས་སྲུང་སྐྱོབ་བྱས་ཡོད་ན། ཆབ་སྲིད་ཀྱི་དྲིལ་བསྒྲགས་ལོག་པ་དང་གནས་ཚུལ་རྫུན་མ་ཁྱབ་སྤེལ་བྱས་པ་དེ་ཚོས། གཞུང་འཛིན་དམངས་གཙོའི་ལམ་ལུགས་དང་ཁྲིམས་ལུགས་དབང་འཛིན་གྱི་འགྲོ་ལུགས་དེ་ཚོ། མེད་པར་གཏོང་མ་བཅུག་པར་བཀག་འགོག་བྱ་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད་ཡང་ཁོང་གི་གསུང་བཤད་ནང། ཨུ་རུ་སུས། ཡུཀ་རེན་གྱི་ཐོག་ལ་དམག་འཐབ་བྱས་པ་དེ་རྒྱལ་སྤྱིའི་ཁྲིམས་དང་འགལ་བའི་བཙན་འཛུལ་དཔུང་འཇུག་ཞིག་ཡིན་པ་དང། རྒྱལ་ཁབ་གང་ཞིག་གིས་རང་མཚམས་ཀྱིས་དྲག་པོའི་དཔུང་ཤུགས་ཀྱི་ཐོག་ནས་གནས་སྟངས་ལ་འགྱུར་བ་གཏོང་ཐབས་ཀྱི་བྱ་སྤྱོད་དེ་ཁྲིམས་མཐུན་ཞིག་མིན་པ་དང་ལྷོ་ཀོ་རི་ཡའི་རྒྱལ་ཁབ་ཀྱི་ལངས་ཕྱོགས་དེ་འཛམ་གླིང་ནང་རང་དབང་རྒྱལ་ཁབ་ཁག་དང་གཅིག་སྒྲིལ་ངང་མཉམ་དུ་ལངས་ནས་ཡོད་ཅེས་གསུངས་ཡོད་པ་རེད། ཨ་མི་རི་ཀས་ལྷོ་ཀོ་རི་ཡར་ཕན་པར་བྱང་ཀོ་རི་ཡ་ཕྱོགས་ཀྱི་ཉེན་ཚབས་ལ་གདོང་ལེན་གྱི་ཆེད་དུ་རྡུལ་ཕྲན་གྱི་གནད་དོན་གྲོས་མོལ་ལྷན་ཚོགས་ཤིག་གོ་སྒྲིག་བརྒྱུད་དེའི་ནང་ལྷོ་ཀོ་རི་ཡར་སྲིད་ཇུས་འཆར་འགོད་ཀྱི་ཐད་ལ་འགན་འཁྲི་ཆེ་ཙམ་གནང་རྒྱུ་དང། ཨ་མི་རི་ཀའི་རྡུལ་ཕྲན་གོ་མཚོན་ཁྱེར་བའི་མཚོ་འོག་དམག་གྲུ། ཀོ་རི་ཡའི་མཚོ་གླིང་ཁུལ་དུ་ཡང་ཡང་སྐོར་གཡེང་བྱ་རྒྱུ་བཅས་ལྷོ་ཀོ་རི་ཡའི་རྒྱལ་སྲུང་གི་ཐད་འགན་འཁུར་ཚད་གཞི་མཐོ་རུ་གཏོང་རྒྱུའི་ཐག་གཅོད་གནང་བའི་གསལ་བསྒྲགས་སྤེལ་ཡོད་པ་རེད། གནད་དོན་དེར་བྱང་ཀོ་རི་ཡ་ལས་ལྷག་པ་རྒྱ་ནག་ཁོང་ཁྲོ་ཆེན་པོ་ཟ་བཞིན་པ་གསལ་སྟོན་ཡོང་གི་ཡོད་པ་དང་རྒྱ་ནག་གི་གཞུང་འབྲེལ་གོ་ལའི་གསར་ཤོག་གིས་ཕྱི་ཚེས་ཉི་ཤུ་དགུའི་ཉིན་དཔྱད་རྩོམ་རིང་པོ་ཞིག་སྤེལ་བའི་ནང་ལྷོ་ཀོ་རི་ཡའི་སྲིད་འཛིན་ཡུན་སོལ་ཡུལ་གྱིས། ཨ་མི་རི་ཀའི་ཕྱོགས་སུ་འཁྱོག་པའི་སྲིད་ཇུས་དེས་ལྷོ་ཀོ་རི་ཡ་རྒྱལ་ཁབ་ལ་བཟོད་དཀའ་བའི་དཀའ་སྡུག་དང། ཁེ་ལས་གྱོང་ཆེ་བ་ཞིག་ཡོང་གི་རེད་ཅེས་པའི་བྱང་ཀོ་རི་ཡ་དང་རྒྱ་ནག་གི་དམག་སྲིད་མཁས་པ་ཁག་ཅིག་གིས་བསམ་ཚུལ་མང་དག་ཞིག་བཏོན་པའི་དཔྱད་གླེང་ཞིག་སྤེལ་ཡོད་པ་རེད། དེའི་ནང་དཔེར་ན་རྒྱ་ནག་གི་དམག་དོན་མཁས་པའི་མིང་ཅན་པ་སུན་ཀྲུན་པིང་ཟེར་བའི་གཏམ་བཤད་ཞིག་ནང་ཨ་མི་རི་ཀས་ལྷོ་ཀོ་རི་ཡར་ཉེན་ཚབས་འགོག་སྲུང་བྱེད་པའི་ཐབས་ཇུས་དེ་ལྷོ་ཀོ་རི་ཡ་སྲུང་སྐྱོབ་ཀྱི་ཆེད་དུ་མིན་པར་བྱང་ཀོ་རི་ཡའི་དམག་དོན་ནུས་པ་རྒྱ་སྐྱེད་ཀྱི་ལས་གཞིར་ཁ་གཡར་ཏེ་ཨ་མི་རི་ཀས་རང་གི་རྡུལ་ཕྲན་གོ་མཚོན་གྱིས་མཚོན་དྲག་པོའི་གོ་མཚོན་མངའ་ཁུལ་ལ་བཀོད་སྒྲིག་གིས་རྒྱ་ནག་དང་ཨུ་རུ་སུ་བྱང་ཀོ་རི་ཡ་བཅས་པར་གནོན་ཤུགས་སྤྲོད་ཐབས་ཤིག་རེད་ཅེས་བརྗོད་ཡོད་པ་དང། འདི་ཡིས་ཀོ་རི་ཡའི་མཚོ་གླིང་ལ་རྡུལ་ཕྲན་གོ་མཚོན་མེད་པར་བཟོ་རྒྱུ་མིན་པར་གནས་སྟངས་དེ་བས་ཛ་དྲག་ཆེ་རུ་གཏོང་རྒྱུ་དང། ཨ་མི་རི་ཀས་ཡུ་རོབ་ནང་ཡུག་ཀེ་རེན་གྱི་དཀའ་རྙོག་བཟོས་པའི་རྗེས་ད་ཆ་ཀོ་རི་ཡའི་མཚོ་གླིང་གི་ཁུལ་དུ་རྡུལ་ཕྲན་གྱི་རྙོག་གླེང་བཟོས་ཏེ་ཨེ་ཤི་ཡ་མངའ་ཁུལ་ནང་དཀའ་རྙོག་གཞན་ཞིག་དཀྲུག་རྩིས་རེད་ཅེས་དང་འོན་ཀྱང་དེར་རྒྱ་ནག་དང་ཨུ་རུ་སུ་གཉིས་ཀྱིས་ཨ་མི་རི་ཀའི་འདོད་དོན་སྒྲུབ་བཅུག་གི་མ་རེད་ཅེས་བསམ་ཚུལ་བརྗོད་པ་ཞིག་བཀོད་ཡོད་པ་རེད། གོང་དུ་རྒྱ་ནག་གིས་སྐྱོན་བརྗོད་བྱས་པ་ལྟར་ལྷོ་ཀོ་རི་ཡའི་སྲིད་འཛིན་ཡུན་སོལ་ཡུལ་ནི་ཨ་མི་རི་ཀ་དང་ཉི་ཧོང་བཅས་དང་མཉམ་འབྲེལ་གྱིས་རྒྱལ་སྤྱིའི་ནང་རང་དབང་དང་དམངས་གཙོ་སྲུང་སྐྱོབ་ཀྱི་ཐད་ལ་ཤུགས་སྣོན་རྒྱག་དགོས་པའི་དགོངས་པ་བཞེས་མཁན་ད་བར་ལྷོ་ཀོ་རི་ཡའི་འགོ་ཁྲིད་མངོན་གསལ་དོད་ཤོས་དེ་ཡིན་པ་དང་དེ་ནི་གཙོ་བོ་རྒྱལ་ཁབ་ནང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་མང་ཚོགས་ཁྲོད Asan Institute for Policy Studies ཞེས་པའི་སྲིད་ཇུས་ཉམས་ཞིབ་ཁང་གིས་བསམ་ཤོག་བསྡུ་ལེན་བྱས་པ་ཞིག་ནང་མང་ཚོགས་བཞི་ཆ་གསུམ་མང་མོས་ཀྱི་ཐོག་ནས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་བར། འཁོན་འཁྲུག་གི་རང་བཞིན་དེ་ཆེ་རུ་ཕྱིན་པ་ཡིན་ན་ལྷོ་ཀོ་རི་ཡའི་ངོས་ནས་ཨ་མི་རི་ཀའི་མཉམ་དུ་འབྲེལ་ལམ་ཤུགས་ཆེ་རུ་གཏང་དགོས་པའི་བསམ་ཚུལ་གསལ་སྟོན་གནང་བ་དང་མཚུངས་པ་ཞིག་ཡིན་པ་བརྗོད་ཀྱི་ཡོད་པ་དང་རྒྱལ་ཁབ་ནང་མང་ཚོགས་ཁྲོད་ལྷོ་ཀོ་རི་ཡ་རང་ངོས་ནས་རྒྱལ་ཁབ་སྲུང་སྐྱོབ་ཀྱི་སླད་ཨ་མི་རི་ཀར་ཡིད་ཆེས་བློ་གཏད་མ་བྱེད་པར་རྡུལ་ཕྲན་གོ་མཚོན་བཟོ་དགོས་པའི་འདོད་ཚུལ་བརྗོད་མཁན་གཞི་རྒྱ་ཆེ་རུ་འགྲོ་བཞིན་ཡོད་པ་གསུང་གི་ཡོད་པ་རེད། ཡང་ལྷོ་ཀོ་རི་ཡའི་སྲིད་འཛིན་ཡུན་གྱིས་ད་རིང་ཨ་མི་རི་ཀར་ཕེབས་ཐོན་གྱི་གོང། ཁོང་ནས་གསར་འགོད་ལྷན་ཚོགས་ཐོག་ཐེ་ཝན་གྱི་གནད་དོན་ལ་དྲི་བ་བྱུང་བའི་ལན་དུ་ཁོང་གིས་ཐེ་ཝན་གྱི་གནད་དོན་དེ་བཞིན་ཡུཀ་རེན་གྱི་གནད་དོན་ལྟར་རྒྱལ་སྤྱིའི་གནད་དོན་ཞིག་ཡིན་པ་གསུངས་པའི་ཐད་ལ་རྒྱ་ནག་ཁོང་ཁྲོ་ཆེན་པོ་བྱེད་བཞིན་སྐྱོན་བརྗོད་དྲག་པོ་བྱེད་བཞིན་ཡོད་པ་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་གསུངས་ན་ལྷོ་ཀོ་རི་ཡའི་ངོས་འཛིན་ལ་གལ་ཏེ་རྒྱ་ནག་གིས་ཐེ་ཝན་ལ་བཙན་བཟུང་དཔུང་འཇུག་གི་དམག་འཐབ་བརྩམས་པ་ཡིན་ན་བྱང་ཀོ་རི་ཡའི་ངོས་ནས་གོ་སྐབས་དེ་དམ་འཛིན་གྱིས་ལྷོ་ཀོ་རི་ཡའི་ཕྱོགས་ལ་དམག་འཁྲུག་སློང་སྲིད་པ་དང་དེ་འདྲའི་གནས་སྐབས་སུ། ལྷོ་ཀོ་རི་ཡ་དང་ཨ་མི་རི་ཀ་གཉིས་ལ་བྱང་ཀོ་རི་ཡ་དང་རྒྱ་ནག་གཉིས་ཀར་ཁ་གཏད་གདོང་ལེན་བྱ་དགོས་པའི་གནས་སྟངས་ཛ་དྲག་གང་ཆེ་ཞིག་འགྱུར་རྒྱུ་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་གསུང་གི་ཡོད་པ་རེད། གང་ལྟར་གནས་སྟངས་དེ་དག་ལ་བསམ་ཤེས་ཀྱིས་ཨ་མི་རི་ཀ་དང་ཉི་ཧོང་ལྷོ་ཀོ་རི་ཡ་བཅས་པ་ཕྱོགས་གསུམ་གྱི་བར་ཉེ་བའི་དུས་སྐབས་ལ་བྱུང་མྱོང་མེད་པའི་དམིགས་བསལ་གྱི་འབྲེལ་ཐག་ཉེ་རུ་འགྲོ་གི་ཡོད་པ་ཞིག་གསལ་སྟོན་ཡོང་གི་ཡོད་པ་དང། རོའི་ཏེར་གསར་ལས་ཁང་གིས་ཕྱི་ཚེས་ཉི་ཤུ་དགུའི་ཉིན་སྤེལ་བའི་གནས་ཚུལ་ལྟར་ན་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་གཟའ་འཁོར་འདིའི་ནང་ལྷོ་ཀོ་རི་ཡར་འཚམས་གཟིགས་ལ་ཕེབས་ཀྱི་ཡོད་པ་དང་དེའི་རྗེས་ལྷོ་ཀོ་རི་ཡ་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཉི་ཧོང་ནང་ཚུགས་རྒྱུའི་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་ཀྱི་ལྷན་ཚོགས་ལ་ཚོགས་བཅར་གྱི་ཞོར་དུ་ཉི་ཧོང་དང་ལྷོ་ཀོ་རི་ཡ་ཨ་མི་རི་ཀ་བཅས་པའི་དབུ་ཁྲིད་གསུམ་གྱི་བར་ཟུར་བཅར་གྲོས་མོལ་ལ་ཞུགས་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེ་གར་བཞག་གི་ཡིན། གསན་མཁན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་གནང་བར་ཐུགས་རྗེ་ཆེ། ཐེངས་འདིའི་ལེ་ཚན་གོ་སྒྲིག་ཞུ་མཁན་ང་བློ་བཟང་ཡེ་ཤེས་ཡིན་ཐུགས་ཆེ་ཐུགས་གཟིགས།